གནང་ན་ནི་དོན་གནང་ན་དུས་ཚོད་ཡག་ཤོས་རུ་བོ་དང་དོན་ཆེ་ཤོས་རུ་བོ་འགྲུབ་པའི་དུས་ཚོད་ཀོ་དེ་འདྲ་ཡི་དུས་ཚོད་དེ་འདྲ་ཞིག་རེད་ཤག་དེ་ལ་མི་གནང་ན་ག་ནས་ཡོང་ད་དེའི་ག་ལ་ཏན་ཏན་གནང་གི་རེད་བསམ་པའི་དེ་སུ་ཞིག་ཐག་གཅོད་བྱས་ནས་ད་གནང་ན་དོན་གནང་མཁན་ཅིག་ཡོད་དགོས་རེད་ད་དོན་གནང་མཁན་ཀོ་ད་ཡིག་ཚོགས་སུ་ཚད་ག་འགྲོ་དུས་ས་འོག་ད་སྐྱབས་མགོན་རིན་པོ་ཆེ་མ་གཏོགས་ད་འགྲོ་ས་མི་འདུག་བ་ཟེ་དོན་གནང་ཉེ་ཟེ་དེ་ནི་དོན་དག་ཁོ་ནས་ཆོས་བཟོ་ནས་དོན་གནང་གི་ཡོད་ཟེ་དེ་དེ་ད་ང་ལ་ཕན་ཐོགས་ཆེ་ཤོས་བ་འདི་མ་གཏོགས་མི་འདུག་བ་བསམ་ཅི་དེ་སུ་ཞིག་འོ་དུག་ཟེ་ནས་རིག་པ་བྱས་ནས་འགྲོ་དགོས་བ་རུ་བོ་གོ་ཆུང། ཨོ་ཐུག་སེམས་ཤིག་ཆགས་ནས་བྱས། དེ་རེད། དེ་ནས། ཨ་ནི་ད་ང་ཚོ་བས་དེ་འདྲ་རེད། གཙོ་བོ་ཚོགས་ད་ཅུང་མ་ལབ་རིང་ད་ཚེ་ལོ་ག་ལེ་ག་ལེ་བློ་སྦྱོང་ཐོན། ཨོ་ཐུག་སོང་ཚེ་དང་པོ་འགོ་འཛུགས་ས་དེ་ནས་འགོ་བཙུགས་འགྲོ་དགོས་རེད་བ། དེ་ནས་གཞི་ནས་དལ་འབྱོར་དང། ཟེར་ཡས་སྒང་ལ་ཕྱིན། དེ་ནས་འཆི་བ་མི་རྟག་པ་ཟེར་ཡས་སྒང་ལ་འགྲོ་དགོས་རེད་བ་ཡིན་ན་ད་འཆི་བ་མི་རྟག་པ་དེ་ད་ལས་འབྲས་སྙི་མོ་སྟེ་ཡིན་གཅིག་མི་དེ་ལ་མ་བློ་སྦྱོང་བྱེད་བྱེད་པ་དུ་སྡོད་དགོས་རྩ་ནས་ཡང་མ་རེད་གོ་ཡོང། འཆི་བ་མི་རྟག་པ་ཟེར་ཡས་དེ་ང་ཚོ་ཤི་གི་རེད་ཟེར་ཤི་གི་རེད་བསམ་བསམ་བྱས་ང་རང་ཚོ་ལ་ཡོད་རེད་ཡོད་ཡོད་པ་རང་རེད། རེད་དེ། ག་རེ་རེད་ཟེར་ན་ང་ཚོ་དེ་རིང་ཤི་གི་མ་རེད་སང་ཉིན་ཤི་གི་མ་རེད་ད་ལོ་ད་འུ་ཚོར་དགོས་དུས་སང་འུ་ཚོར་དགོས་རེད་ལོ་གཉིས་འུ་ཚོར་དགོས་རེད་ཨོ་དེ་ཡག་རེད་ང་ཚོར་དེ་ཡག་རེད་ཨོ་འདི་ཚོ་འུ་ཚོར་དགོས་རེད་ད་ལོ་ཕལ་ཆེར་ཤི་ཨ་ཡོང་དུས་སང་ཡང་ཤི་ཨ་ཡོང་ལོ་གཉིས་སུ་དེ་ད་དགོས་རེད་སོགས་འདི་བློ་དེ་མེད་པའི་ཐབས་ཤེས་བཟོ་དགོས་ད་འདི་འདི་མེད་པ་བཟོ་ཡ་ཐབས་ཤེས་བཟོ་ཤེས་དགོས་རེད་ཏན་ཏན་རྩ་ནས་མ་རེད་གཅིག་བྱས་ན་ད་ལྟ་ཤི་འགྲོ་ཡོད་རེད་ད་ལྟ་ཟེར་ལམ་སེང་དེ་སླེབས་ཡོད་མ་རེད་ཡིན་ནའང་དགོས་ཀྱི་ད། གཅིག་བྱས་ན་ད་ལོའི་ལོ་དེར་ལོ་གཞུག་དེ་ལ་ག་རེ་ག་ལེ་ག་ལེ་བསམ་ན་ད་ལོའི་ལོ་གཞུག་དེ་ལ་ཏན་ཏན་གང་ཡོད།

སྙིང་རྗེ་ཆེ་ན་ལས་སྐྱེ་བ་མ་རེད་བ། སྙིང་རྗེ་ཆེ་ན་བསམ་བཞིན་དུ་ཕ་གི་ཕན་ཐོགས་ནང་ག་བས་ཡོད་ལ་ཁོང་དུ་སྡུག་བསྔལ་མྱོང་ས་ཅིག་ལ་སྐྱེ་བ་བྱུང་བ་དེ་བྱུང་བ་དེ་ག་རེ་བྱས་ཟེར་ན་ལས་འབྲས་ཀྱི་སྔ་མ་ཅིག་ལ་ད་ལས་དགེ་བ་ཁོ་བསག་མ་ཐུབ་པ་བྱས་ལས་དེ་མི་དགེ་བ་ཞིག་བསགས་ཁོའི་རྐྱེན་གྱིས་ད་སྡུག་བསྔལ་མྱོང་བ་བྱུང་ད་བྱང་སེམས་བདག་ཉིད་ཆེན་པོ་ད་གྲུབ་ཐོབ་པས་མཁས་པ་དཔེ་འདི་དང་དེ་འདི་ལ་ཡོད་ན་ད་ང་ད་ལས་འབྲས་མ་འཛེམས་ན་ད་འགྲོ་རྒྱུ་ཐག་གཅོད་བྱེད་པ་རང་སར་ཞོག་ཐུགས་བསམ་བཏང་ནས་དེ་ནི་གང་བྱས། ལས་འབྲས་ཟེར་ཡས་དེ་ཡག་པོ་བསམ་བཏང་ཐུབ་ན་ད་སྡིག་པ་སྤོང་ཡས་ཤིག་དང་དགེ་བ་སྒྲུབ་ཡས་ཤིག་ལ་གང་ཐུབ་ཐུབ་ཅིག་སྒྲུབ་བསམ་བསམ་ཞིག་དང་སྡིག་པ་གང་ཐུབ་ཐུབ་ཅིག་ལ་ད་མ་བྱེད་པའི་ཐབས་ཤིག་བྱེད་བསམ། ད་འདི་ང་ཚོ་ལ་གནས་སྐབས་ཀྱི་ཕན་ཐོགས་ཆེ་ཤོས་རེད་བ། སྐུ་སོང་འདི་གསུངས་བཞག་རེད། སྐྱེས་བུ་ཆུང་ངུའི་ཐོག་ལ་ད་བས་ལག་ལེན་བསྟར་ཡས་དེ་ལས་འབྲས་ལ། བླང་བྱ་དང་དོར་བྱ་གཉིས་ཡོད་རེད་ཁོ་གཉིས་ཡོད་མ་དེ་ལ་བླང་བྱ་འདི་ཚོ་གང་ཐུབ་ཐུབ་ཅིག་བླངས། དོར་དགོས་ཡས་དེ་བ་གང་ཐུབ་ཐུབ་ཅིག་དོར་ཡས་དེ་ལག་ལེན་བྱེད་ཡས་སྤྱི་བོ་སྐྱེས་བུ་ཆུང་ངུའི་ནང་ལ་བས་དེ་གཙོ་བོ་དེ་རེད་གསུངས་བཞག་འདུག་བ།